ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་བར་ཁྱད་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ད་ད་རིང་ཁ་སང་ཡིན་ན་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཉི་ཤུ་པ་དེ་པེ་ཅིང་འཚོགས་བསྡད་ཡོད་རེད་ཚོགས་འདུ་འདིའི་སྐབས་ལ་ཡ་ཞི་ཅིན་ཕིང་གིས་དམར་ཤོག་འགོ་ཁྲིད་ཀྱི་ལས་དུས་གསུམ་པ་དེ་འགོ་བཙུགས་ཀྱི་ཡིན་པ་ཧ་ལམ་གཏན་འཁེལ་ཡོད་པ་མ་ཟད་དེ་རིང་ཁ་སང་ཞི་ཅིན་ཕིང་གིས་རྒྱ་ནག་འདི་ལམ་ཕྱོགས་གཞན་གཅིག་ཐོག་ལ་ཡར་ཁྲིད་བཞིན་ཡོད་པ་འདི་ལ་ཡང་མི་མང་པོ་གཅིག་གིས་ད་བློ་འཚབ་བྱེད་ཀྱི་ཡོད་རེད། ཡིན་ནའི་ཨ་མི་རི་ཀའི་ནང་ཡོད་པའི་དཔྱད་བརྗོད་པ་དང་ཉམས་ཞིབ་པ་འགའ་ཞིག་གིས་ཞི་ཅིན་ཕིང་གི་བྱེད་སྟངས་འདི་ལ་ཡང་བཟང་ཕྱོགས་ཀྱི་གནས་ཚུལ་མང་པོ་ཞིག་མཐོང་གི་འདུག་ཟེར་བྱེད་མཁན་དེ་ཁག་ཅིག་འདུག་བྱས་ཙང་ཀ་ད་རིང་ང་ཚོའི་བར་བརྒྱད་དཔྱད་ཞིབ་ལས་རིམ་འདི་ནང་ལ་ཡང་ལྟ་བ་དེ་ཚོའི་སྐོར་ལ་ཡང་ངོ་སྤྲོད་ཁ་ཤས་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད་ཞི་ཅིན་ཕིང་གི་ད་ལྟའི་བྱེད་སྟངས་འདི་ལ་ཡང་རྒྱལ་སྤྱིའི་ཐོག་མི་མང་ཆེ་གཅིག་གིས་ནི་སྐྱོན་བརྗོད་དང་གཙོ་བོ་དེ་ཡིན་ན་བློ་འཚབ་ཆེན་པོ་བྱེད་དགོས་ཐའེ་ཝན་ཐོག་དམག་རྒྱབ་པ་ཞེ་པོ་གཅིག་གི་གོད་ཆག་ཆེན་པོ་འདི་བྱུང་མི་ཡོང་ངམ་བསམ་བྱས་བློ་འཚབ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ད་ཡིན་ནའི་ལས་འདས་བའི་བདུན་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་དུ་ལ་ཡང་ཞིབ་འཇུག་བྱེད་མཁན་ཁག་ཅིག་གིས་མ་ཚང་ཞི་ཅིན་ཕིང་གི་བྱེད་སྟངས་འདི་ཚོ་ཞི་ལ་ཉེན་ཁ་ཆེན་པོ་རེད་འདི་ལས་ཡིན་ནའི་ལས་རྒྱ་ཆེ་སར་ཞིག་དང་ལྷག་པར་དུ་ཡིན་ནའི་ཨ་མི་རི་ཀའི

བྱས་ཙང་ངས་ད་རིང་འདིའི་ཁོ་རང་གི་རྩོམ་འདི་གཙོ་བོ་བཞག་བྱས་ལྟ་བ་འདིའི་རིགས་ཀྱི་སྐོར་ལ་ཡང་ངོ་སྤྲོད་ཁ་ཤས་ཞུ་གི་ཡིན། ཨ་ནི་ད Bret Stephens ཉིད་དེ་ད New York Times གི་དཔྱད་བརྗོད་པ་བྱས་བྱས་ཁོ་རང་བདུན་ཕྲག་རེ་ལ་ཡང་རྩོམ་རེ་རེ་འབྲི་གི་རེད། ད New York Times དཔྱད་བརྗོད་པ་ཚང་མ་ལོག་ཡིན་ན་ཨ་མི་རི་ཀའི་ནང་ལ་ཤུགས་རྐྱེན་ཆེན་པོ་ཞིག་ཡོད་པ་མ་ཟད་དམིགས་བསལ་ཡིན་ན Bret Stephens ཉིད་དེ་ཁོ་རང New York Times གི་དཔྱད་བརྗོད་པ་མ་བྱས་གོང་ལ་ཡང་ཨ་ནི་ད Wall Street Journal ཟེར་ཡག་ཨ་མི་རི་ཀའི་ནང་གསར་ཤོག་གལ་ཆེན་པོ་ཞེ་བ་ཅིག་རེད། འདིའི་རྩོམ་སྒྲིག་འགན་འཛིན་བྱས་བྱས་རྒྱུན་རིང་པོ་བཞུགས་མྱོང་བ་རེད། དེས་མ་ཟད་ཁོ་རང་གི་བསམ་བློའི་ལྟ་བ་དང་ལྟ་གྲུབ་ངོས་ནས་བྱས་པ་ཡིན་ན་སྤྱིར་བཏང་བྱས་ན། གཡས་ཕྱོགས་པ་དང་བསམ་བློ་གཅིག་རྙིང་ཞེན་ཅན་དང། སྤྱི་མཐུན་སྲིད་དོན་ཚོགས་པ་ལ་ཡང་ཐག་ཉེ་པོ་ཡོད་པའི་བསམ་བློའི་ལྟ་བ་འཛིན་མཁན་ཅིག་རེད། བྱས་ཙང་ཁ་སང་ཁོ་རང་གི་རྩོམ་འདིའི་འགོ་བྱང་སྐོར་ཏོག་བལྟས་པ་ད་ག་གཅིག་མི་སྒང་ག་ལོག་གིས་དོ་སྣང་བྱེད་ཡག་འདྲ་ཅིག་བྲིས་ཤག། འགོ་བྱང་འདི་ལ་ཡང་ཡིན་ན། སྲིད་འཛིན་ཞི་ཅིན་ཕིང་ཐུགས་རྗེ་གནང་ཟེར་ཡག་ཅིག་བྲིས་ཤག་རྩོམ་ཁོ་རང་ཆ་ཚང་སྲིད་འཛིན་ཞི་ཅིན་ཕིང་ལ་བཏང་པའི་ཡི་གེ་གཅིག་བཟོ་འདྲ་ཅིག་བྲིས་ཤག་འདིའི་ནང་ལོགས་ལ་ཡ་འགོ་འཛུགས་དུས་ཡིན་ན་སྲིད་འཛིན་ཞི་ཅིན་ཕིང་ཕལ་ཆེར་ད་རིང་ཁྱེད་རང་ཚོའི་ཚོགས་འདུ་ཉི་ཤུ་ཐམ་པའི་སྐབས་དེ་རྒྱ་ནག་དམར་ཤོག་གི་འགོ་ཁྲིད་ལས་དུས་གསུམ་པ་དེ་བསྐྱར་དུ་བྱེད་ཀྱི་ཡོད་ས་རེད། འདི་བྱེད་ཀྱི་ཡོད་པ་དེ་ལ་ཡིན་ན་ངས་ཡིན་ན་ཨ་མི་རི་ཀའི་ཚབ་བྱས་བྱས་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཁྱེད་རང་གི་བྱེད་སྟངས་དེ་ཚོ་ལ་ཡང་ཡིན་ན་ངས་ཐུགས་རྗེ་གནང་ཞེས་ཞུ་གི་ཡིན། འདིའི་རྗེས་ལ་ཡང་ཁོ་རང་གིས་ད་ཐུགས་རྗེ་གནང་ལབ་དགོས་ཀྱི་ཡོད་པའི་རྒྱུ་མཚན་དེ་གཙོ་བོ་དེ་རྩོམ་འདིའི་ནང་ལོགས་ལ་བྲིས་ཤག། ཁོ་རང་གསུང་ཡག་བྱས་པ་ཡིན་ན་ད་ལྟ་ཧོབ་ད་གར་གློ་བུར་ཐོལ་རྒྱག་ལ་བལྟས་པ་ཡིན་ན་ད། ཞི་ཅིན་ཕིང་གི་བྱེད་སྟངས་དེ་ཚོ་ཡག་པོ་རེད་ལབ་ན་ད་ཕལ་ཆེར་མི་མང་ཆེ་གཅིག་གིས་ནི་ཤེས་རྟོགས་མ་ཐུབ་པ་ཅིག་ཡོང་གི་རེད། ཡིན་ནའི་ལོ་མང་པོ་ཕྱིན་པའི་རྗེས་ལ་ཡང་ང་ཚོས་ད་ལྟའི་དུས་ཚོད་འདི་ལ་ཡང་ཕྱི་མིག་ཞིག་བལྟས་པ་ཡིན་པ་ཡིན་ན། ཕལ་ཆེར་གཅིག་མཐོང་ཐུབ་ཡག་ཅིག་ལ་ག་རེ་ཡོང་གི་རེད་ཟེར་ན། ཞི་ཅིན་ཕིང་གིས་དེ་འདྲ་བྱས་པའི་རྐྱེན་གྱིས། ཨ་མི་རི་ཀ་ཡིན་ནའི་རེད་ཡང་དེ་མ་ཡིན་པའི་འཛམ་བུ་གླིང་ནང་ལོགས་གི་ད་དམངས་གཙོ་དང་རང་དབང་ཅན་གྱི་རྒྱལ་ཁབ་དེ་ཚོའི་ངོས་ནས་བཤད་པ་ཡིན་ན་ད་གནས་ཚུལ་དེ་ཡག་པོ་ཞེ་པོ་ཅིག་ཞི་ཅིན་ཕིང་བྱེད་སྟངས་དེ་བྱས་པའི་རྐྱེན་གྱིས་ཨ་ནི་གནས་ཚུལ་ཡག་པོ་ཞེ་པོ་ཅིག་ཡིན་པ་ཅིག་ཡིན་ན་ཕལ་ཆེན་ཆགས་སྲིད་པ་རེད་ཅེས་ཁོ་རང་བྲིས་བཞག་ད་དེ་ཚོའི་རྒྱུ་མཚན་དེ་བལྟས་པ་ཡིན་ན་དང་པོ་དེ་ཨ་ནི་ལོ་བཅུའི་གོང་ལ་ཡང་ཞི་ཅིན་ཕིང་གི་དང་པོ་དང་པོ་རྒྱ་ནག་གི་སྲིད་འཛིན་ཆགས་པའི་སྐབས་དེ་རྒྱ་ནག་གི་གནས་སྟངས་དེ་ག་འདྲ་ཅིག་ཡོད་རེད་ཟེར་ན་དེའི་སྐབས་དེ་ཡིན་ན་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན་ཧ་ལམ། ལོ་རེ་རེ་ལ་ན་བརྒྱ་ཆ་བཅུ་བཅུ་ཙམ་གྱིས་ཡར་འཕར་འགྲོ་གི་རེད། འདི་འཕར་གྱི་ཡོད་པ་མ་ཟད་ད་ལས་རིགས་མང་པོའི་ནང་ལོགས་ལ་ཡ། དཔེར་ན་ཆ་བཞག་ན་འཕྲིན་གཏོང་དྲ་ལམ་དང་འདི་འདྲས་ཀྱི་བཟོ་ཡག་གི་ཚན་རིག་ལག་རྩལ་དང་བཟོ་ཚོང་ལས་ཁང་དང་ཁ་པར་བཟོ་ཡག་དང་བརྙན་འཕྲིན་བཟོ་ཡག་འདི་འདྲ་བ་དེ་ཚོའི་ལས་ཀ་ཡིན་ནའི་རེད། ད་ག་ནང་བཞིན་ཡང་དངུལ་རྩི་དང་འབྲེལ་བ་ཡོད་པའི་དངུལ་ཁང་དང་མ་རྩ་འཇོག་སའི་བཟོ་ཚོང་ལས་ཁང་དེ་ཚོ་ཡིན་ནའི་རེད། ཨ་ཐ་ན་ཕར་བཞག་བྱས་ཡིན། ཁང་པའི་ཚོང་གཉེར་ཅོ་ར་འདི་ཚོའི་ལས་རིགས་ནང་ཡིན་ནའི་རེད་དེ་ཚོ་ཚང་མའི་ནང་ལོགས་ལ་བེད་རྒྱ་ནག་བཟོ་ཚོང་ལས་ཁང་དེ་ཚོ་ད་ལོ་རེ་རེ་ཆེ་ཆེ་བེད་ཡར་རྒྱས་དང་རྒྱ་བསྐྱེད་དེ་ཚོ་ཞེ་པོ་ཕྱིན་པ་མ་ཟད་ཡིན་ན་རྒྱ་ནག་གི་དུས་ཚོད་ཐུང་ཐུང་ཅིག་ནང་ལ་ཡ་ལས་རིགས་དེ་ཚོའི་ནང་ལོགས་འཛམ་བུ་གླིང་གི་སྣེ་ཁྲིད་མཁན་གྱི་བཟོ་ཚོང་ལས་ཁང་དེ་ཚོ་ཡིན་ན་ད་གཅིག་རྗེས་གཉིས་མཐུད་ཀྱིས་ཐོན་ཡོང་གི་ཡོད་རེད། སྤྱིར་བཏང་མིའི་བསམ་བློ་དང་ལྟ་བའི་ཐོག་ལ་ཡར་བསམ་བློ་བཏང་པ་ཡིན་ན་ལོ་བཅུའི་གོང་དེ་བར་ལ་ཡར་བསམ་བློ་བཏང་པ་ཡིན་ན་ནུབ་ཕྱོགས་རྒྱལ་ཁབ་ནང་གི་མི་མང་པོ་ཅིག་ཕ་གི་ཧྲང་ཧའེ་དང་ཧོང་ཀོང་དང་པེ་ཅིན་དང་དེ་བར་ལ་ཡང་དངོས་གནས་རང་ཕའི་གཏན་འཇགས་བྱས་སྡོད་གར་འགྲོ་ཡག་གི་འདོད་པ་ཡོད་མཁན་མང་པོ་དང། ཨ་ནི་ཕྱི་རྒྱལ་ནང་ལ་ཡང་ཨ་མི་རི་ཀའི་ནང་དེ་བར་བསམ་བློ་བཏང་པ་ཡིན་ན་ཕྲན་བུ་ཆ་རྐྱེན་ཡོད་མཁན་དང་སློབ་སྦྱོང་ཡོད་མཁན་དེ་ཚོས་ཁོ་ཚོའི་ཕྲུ་གུ་དེ་ཚོ་གང་ག་ལོག་ལ་ཡར་ནས་རྒྱ་སྐད་བསླབ་ཡོང་བའི་ཐབས་ཤེས་བྱས་བྱས་ཡིན་ན་དོགས་པ་བསླབ་གྲྭ་ཆུང་ངུ་དེ་ཚོ་ནང་ལོགས་ལ་ཡར་རྒྱ་སྐད་བསླབ་སྲོལ་ཡོད་པའི་ཆ་རྐྱེན་ཡོད་པའི་བསླབ་གྲྭ་དེ་ཚོ་ནང་འཚང་ཁ་ཤིག་ཤིག་བྱས་བཏང་ཡག་གི། དུས་ཚོད་ཅིག་སླེབས་བསྡད་ཡོད་རེད། སྐབས་དེ་ཡིན་ན་ག་རེ་བྱས་བསྡད་ཡོད་རེད་ཟེར་ན་རྒྱ་ནག་དམར་ཕྱོགས་དེས་རྒྱ་ནག་དམར་པོའི་ལམ་ལུགས་དེ་ལ་འགྱུར་ལྡོག་མ་བཏང་བྱས་སྲིད་དབང་སྒེར་གཅོད་ཀྱི་སྲིད་ཇུས་དེ་མུ་མཐུད་བྱས་བྱས་ཡིན་ན་མི་ལ་རང་དབང་དང་དེ་ག་གའི་མ་སྤྲད་པའི་ཆ་རྐྱེན་འོག་ལ་ཡ་ནུབ་ཕྱོགས་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་ཁྲོམ་ར་དེ་ཚོ་གང་ག་ལོག་བེད་སྤྱོད་བཏང་ལག་རྩལ་དེ་ཚོ་བེད་སྤྱོད་བཏང་བྱས་ཡིན་ན་ཛམྦུ་གླིང་ཁོ་རང་ལ་ཡ་དཔེ་མཚོན་གསར་པ་ཅིག་དམངས་གཙོ་དང་དེ་ཚོ་གང་ག་མི་དམངས་ལ་ཡང་ཐོབ་ཐང་སྤྲད་མ་དགོས་པའི་ཆ་རྐྱེན་འོག་ལ་ཡང་ད་དུང་རྒྱལ་ཁབ་དཔལ་འབྱོར་གནས་སྟངས་དང་དེ་ཚོ་གང་ག་ཡག་ཐག་ཆོད་ཡོད་པ་མ་ཟད་ཡར་ཞེ་པོ་ཅིག་མགྱོགས་པོ་འགྲོ་མཁན་གྱི་དེ་འདྲས་ཀྱི་དཔེ་མཚོན་ལྟ་བུ་འཛམ་བུ་གླིང་ཁོ་རང་ཡང་མིག་བསྟན་ཡོད་རེད། ད་ལོ་བཅུ་ཕྱིན་པའི་རྗེས་ལ་ཡིན་ན་ང་ཕྱི་མིག་བལྟས་བྱས་ད་ལྟ་ད་གིན་ངས་འདི་ཞུས་པ་དེ་ག་དེ་བསམ་བློ་བཏང་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན་དེ་སྔ་ལོ་གཅིག་ལ་ཡང་བརྒྱ་ཆ་བཅུ་ཙམ་དེ་ཡར་འཕར་འགྲོ་བ་ནས་བྱས་ད་ད་ལོའི་ལོ་དེ་ཕལ་ཆེན་བརྒྱ་ཆ་གཉིས་ཙམ་ལས་ནི་ཕལ་ཆེན་འགྲོ་ཐུབ་ཀྱི་མ་རེད་ཅེས་བྱས་མང་ཆེ་བས་ཟེར་གྱི་ཡོད་རེད་ད་ཞེ་པོ་ཅིག་མར་ཉམས་རྒུད་ཕྱིན་པ་རེད་ད་ཉམས་རྒུད་འགྲོ་ཡག་རྒྱུ་མཚན་དེ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ལས་ཡིན་ནའི་རྒྱུ་མཚན་གལ་ཆེ་ཤོས་ཅིག་སྲིད་འཛིན་ཞི་ཅིན་ཕིང་གི་སྲིད་ཇུས་འདིར་བརྟེན་བྱས་ཡིན་ན་ད་ག་འདྲ་ཉམས་ཉེས་ཕྱིན་པ་དེ་ཡིན་ན་གསལ་པོ་རེད Bret Stephens གྱི་རྩོམ་འདི་གཅིག་པོ་མ་ཡིན་པ་ངས་ད་གིན་ཞུས་པ་ནང་བཞིན་རྩོམ་འདིའི་རིགས་ཤིག་འདི་ཁ་ཤས་ཀྱི་ཐོན་སོང་དེ་ཚོ་དེ་ག་དེ་མང་ཆེ་བ་ཡིན་ན་ཁོ་ཚོས་གཙོ་བོར་གྱི་ཕྱོགས་གསུམ་གྱི་སོབ་ཏེར་ཅི་ནས་ཡིན་འདིའི་འགྱུར་ལྡོག་འདིའི་སྐོར་ལ་ཡང་ཁོང་ཚོས་འགྲེལ་བཤད་རྒྱབ་བྱས་ཡིན་ན་ད་ལྟ་ཕ་གིའི་རྒྱ་ནག་ལ་ཡང་ཞི་ཅིན་ཕིང་གི་བྱེད་སྟངས་འདི་ཚོ་གཅིག་བྱེད་དུས་ཙམ་པ། གནས་ཚུལ་བཟང་པོ་ཡིན་པ་དེའི་རྒྱུ་མཚན་དེ་ཁོ་ཚོས་འདི་སྐད་ནས་དྲན་གྱི་འདུག་དང་པོ་དེ་ཡིན་ན་དངོས་གནས་རང་ང་རང་ཚོས་ད་མཐོང་ཡ་ཡོད་པའི་ཁ་ཡོད་ལག་ཡོད་ཀྱི་དངོས་པོ་དང་དེ་ཚོ་དཔལ་འབྱོར་ཡར་རྒྱས་དང་དེ་ཚོའི་སྐོར་རེད་ཤག་ངས་ད་གིན་ཞུས་པ་ནང་བཞིན་དེ་སྔོན་ལ་ཡང་ལོ་བཅུ་ཙམ་ཞིག་གོང་ལ་ཡང་དངོས་གནས་རྒྱ་ནག་དཔལ་འབྱོར་ཡར་རྒྱས་ཞེ་པོ་ཕྱིན་ཚན་རིག་གསར་གཏོད་དང་དེ་ཚོ་ཞེ་པོ་ཅིག་ཡར་རྒྱས་ཕྱིན་བྱས་ཡོད་སྤྱིར་བཏང་བྱས་པ་ཡིན་ན་མིའི་སེམས་པའི་ནང་ལོགས་ལ་ཡང། དུས་ཚོད་མགྱོགས་ལོས་ག་ཚོད་བྱེད་ཀྱི་ཡོད་མེད་དང་ག་དུས་བྱེད་ཀྱི་ཡོད་མེད་ལ་ཡ་གཅིག་ད་དུང་རྩོད་པ་ཡོད་པ་ཡིན་ནའི། ཡིན་ནའི་མི་མང་ཆེ་གཅིག་གིས་ཡིད་ཆེས་བྱེད་ཡ་ལ་ཡ་རྒྱ་ནག་དེ་ཡིན་ན་མཐའ་མ་དེ་གཅིག་ཨ་མི་རི་ཀ་ལས་དཔལ་འབྱོར་སྟོབས་ཆེ་ཙམ་ཞིག་དང་ཚན་རིག་ལག་རྩལ་དང་དེ་ཚོ་ཚང་མའི་ནང་ལོགས་ལ་ཡ་ཡིན་ན་རྒྱ་ནག་དེ་ཛམྦུ་གླིང་ནང་ལོགས་ད་སྔོན་ཐོན་ཆེ་ཤོས་ཀྱི་རྒྱལ་ཁབ་དེ་ཆགས་ཀྱི་ཡོད་ཤག་ཤག་རེད་བྱེད་ཀྱི་ཡོད་རེད། ད་ཡིན་ན་ལས་ཞི་ཅིན་ཕིང་དང་ཐུག་འདེད་བྱས་པའི་རྗེས་ལ་ཡིན་ན། ད་དཔལ་འབྱོར་གྱི་གནས་སྟངས་དེ་ཞེ་པོ་ཅིག་ཉམས་ཉེས་ཕྱིན་པ་མ་ཟད་ཡང་དེ་རིང་ཁ་སང་ཡིན་ན་ད་ཚན་རིག་ལག་རྩལ་དང་དེ་ཚོ་ཨ་མི་རི་ཀ་དང་དེ་ཚོས་བཀག་འགོག་དང་དེ་འདྲ་ཞེ་པོ་ཅིག་བྱས་དེའི་སྒང་དེར་ཞི་ཅིན་ཕིང་ཁོ་རང་སོ་སོ་རང་གིས་ཕ་གིའི་རྒྱ་ནག་ནང་ལོགས་ཀྱི་དངོས་གནས་སྒེར་གྱི་གསར་གཏོད་ཀྱི་རང་བཞིན་གྱི་ནོར་བུ་ཡོད་པས་རྒྱ་ནག་ནང་ལོགས་སྒེར་གྱི་བཟོ་ཚོང་ལས་ཁང་གཙོ་བོ་དེ་གའི་གང་ག་ལ་དམ་དྲག་བྱས་ཏེ་ཤུགས་ཆེར་ཞེ་པོ་ཅིག་བྱས་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་ནས་གསར་གཏོད་བྱས་པའི་ཚན་རིག་གི་ལག་རྩལ་དང་དེ་ཚོ་ཐོན་ཡ་དེ་ཞེ་པོ་ཅིག་འགོར་དང་ཉུང་རུ་ཞེ་པོ་ཅིག་འགྲོ་བའང་འདི་ཚོར་བལྟས་པ་ཡིན་ན་ད་དངོས་གནས་གཅིག་དཔལ་འབྱོར་དང་ཚོང་དང་དེ་ཚོ་ཁོ་རའི་ནང་ལོགས་ལ་ཡང་འདས་པའི་ལོ་བཅུའི་ནང་ལོགས་ལ་ཡང་ཞི་ཅིན་ཕིང་གིས་ཉམས་ཉེས་ཞེ་པོ་ཅིག་རྒྱ་ནག་ལ་བཏང་བྱས་ཡིན་ཨ་མི་རི་ཀ་དང་རྒྱ་ནག་ཟེར་ནས་མི་འདུག་རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་དང་དམངས་གཙོ་དང་རང་དབང་རྒྱལ་ཁབ་དེ་ཡོད་རེད་བ་དེ་ཚོའི་བར་མཚམས་ལ་གི་དཔལ་འབྱོར་དང་ཚོང་དང་དེ་ཚོ་དངོས་གནས་ཁ་ཡོད་ལག་ཡོད་ཀྱི་ཕྱིའི་དངོས་པོའི་འགྲན་བསྡུར་ཅིག་ཡོད་རེད་བ། འགྲན་བསྡུར་འདི་ལ་ཡ་དེ་སྔོན་ལ་ཡ་ད། རྒྱ་ནག་རྩེ་དེར་སླེབས་མེད་ནའི་རྒྱ་ནག་ཕར་རྩེད་ལ་ཡ་རྒྱ་ནག་ཡར་རྒྱས་ཞེ་པོ་འགྲོ་གི་ཡོད་པ་འདི་ལ་ཡ་མི་གང་ག་དངངས་སྐྲག་སྐྱེས་ཏེ་ད་དེ་རིང་ཁ་སང་དངངས་སྐྲག་ཞེ་པོ་ཆུང་རུ་ཕྱིན་མ་ཟད་ཡིན་ཧ་ལམ་མི་མང་པོ་གཅིག་གིས་ཟེར་ཡ་བྱས་ད་རྒྱ་ནག་ཕལ་ཆེར་འགྲན་རྩོད་ནུས་པ་ལྡན་པ་ཅིག་ཕལ་ཆེར་ཕར་རྩེད་རང་ག་བྱེད་ཐུབ་མི་འདུག་ཟེར་ཡ་གི་གང་དག་གནས་སྟངས་འདི་ལ་ཡ་འགྱུར་ལྡོག་ཕྱིན་ཡོད་རེད་གཉིས་པ་འདི་ག་རེད་ཟེར་ན། ལྟ་གྲུབ་ཀྱི་ཐོག་ལ་ཡང་བསམ་བློའི་ལྟ་གྲུབ་ཐོག་ལ་ཡང། ངས་ད་གིན་ཞུས་པ་ནང་བཞིན་དེ། སྤྱིར་བཏང་ཡིན་ན་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ད་མང་ཆེ་གཅིག་གིས་ད་དེ་སྔོན་ལ་བསམ་བློ་བཏང་བྱས་པ་ཡིན་ན། དངོས་གནས་གཅིག་མི་མང་ལ་དམངས་གཙོ་དང་རང་དབང་དང་དེ་ཚོ་ཨ་ནི་ཁྲོམ་ར་དེ་ཚོ་རང་དབང་ཅན་ཞིག་མ་བཟོས་པ་ཡིན་ན་གང་ལྟར་དཔལ་འབྱོར་ཡར་རྒྱས་འགྲོ་ཡ་ཡོད་མ་རེད་ད་དེ་སྔོན་ལ་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་དེ་ཚོ་དམར་ཤོག་ཡིན་ནའི་རེད་དམར་ཤོག་མིན་ནའི་རེད་སྔ་མ་དམར་ཤོག་ཨུ་རུ་སུ་ཡིན་ནའི་རེད་མའོ་ཙེ་ཏུང་སྐབས་ཡིན་ནའི་རེད་ད་དེ་ཚོའི་བྱེད་སྟངས་དེའི་སྒང་ལམ་ཁ་དེའི་སྒང་དུ་ཕྱིན་པ་ཡིན་ན་དཔལ་འབྱོར་ཉམས་ཉེས་ཅིག་འགྲོ་རྒྱུ་མ་གཏོགས་གང་དག་དཔལ་འབྱོར་གྱི་ཡར་རྒྱས་ཡོང་ཡག་ཅིག་ཡོད་མ་རེད་ཟེར་སྐོར་འདི་ལ་ཡིན་ནའི་ཏེང་ཞའོ་ཕིང་གིས་གང་དག་ལྟ་བྱེད་རང་རེད་བྱས་རྗེས་རྒྱ་ནག་དངོས་གནས་སྲིད་དབང་སྒེར་གཅོད་ཅན་ཡིན་བཞིན་དུ་དཔལ་འབྱོར་ཡར་རྒྱས་ཞེ་པོ་ཅིག་བཏང་བྱས་ཧ་ལམ་འདི་གཉིས་མཉམ་དུ་ཡོང་ཡག་ཡོད་མ་རེད་ཟེར་ཡག་ལས་ཀ་གཉིས་ཡོད་རེད་བ། འདི་གཉིས་མཉམ་དུ་བྱེད་ཐུབ་ཀྱི་ཡོད་པའི་རྣམ་པ་གཅིག། བཟོ་དུས་ཙམ་པ་བསམ་པའི་ལྟ་གྲུབ་ཐོག་ནས་ད་འཛམ་བུ་གླིང་ནང་ལོགས་ལ་ཡང་དམངས་གཙོ་དང་རང་དབང་ཡོད་པའི་རྒྱལ་ཁབ་ཁག་ཅིག་ཡོད་རེད་ཨང་སྲིད་དབང་སྒེར་གཅོད་ཅན་དཔེ་དང་མངོན་གསལ་དོད་པོའི་རྒྱལ་ཁབ་ཁག་ཅིག་ཡོད་རེད་ད་རྒྱལ་ཁབ་དོར་བ་ཆེན་ཆུང་འདི་མང་པོ་ཞེ་པོ་ཅིག་ཡིན་ན་སྐྱིད་དོར་བ་ལ་ཡང་ཁོང་ཚོས་ད་གང་ལྟར་ལམ་ཁ་ཞིག་འཚོལ་བཞིན་པའི་སྒང་རེད་ད་དེའི་སྔོན་ལ་ཡིན་ན་སྔ་མོ་ཡིན་པ་ཡིན་ན་དངོས་གནས་དམངས་གཙོའི་ལམ་ཁ་དེར་འགྲོ་ཐུབ་ཡག་གི་ནུས་པ་ཡོད་མེད་དང་མགྱོགས་ལོས་ག་འདྲས་འགྲོ་དགོས་ཀྱི་མེད་སྐོར་བསམ་གཏམ་མི་ཤེས་ཚང་མ་ལོག་འདིའི་ཁ་ཕྱོགས་དེའི་གྲོགས་ཁག་ཅིག་ཁོག་རེད་ད་ཡིན་ནའི་རྒྱ་ནག་གི་དཔེ་མཚོན་གྱི་བཟོ་འདྲ་རེད་ད་ཅིག་གསར་པ་ཞིག་བཟོ་རྒྱུ་བརྩམས་པ། ཨ་ནི་མང་པོ་གཅིག་ལ་དོགས་པ་སྐྱེས་བྱས་དངོས་གནས་ཡིན་གཅིག་མིན་གཅིག་དམངས་གཙོ་དགོས་ཡག་མི་འདུག་ད་རྒྱ་ནག་ལྟ་བུ་ཞིག་བྱུང་ན་གང་ལྟར་མིའི་འཚོ་བ་ནི་ཡར་ཞེ་པོ་འགྲོ་གི་འདུག་ཨ་ནི་རང་དབང་མེད་ནའི་གལ་ཅིག་མ་རེད་ཟེར་ཡག་གི་འདི་འདྲས་ཀྱི་བསམ་བློའི་ལྟ་གྲུབ་ཐོག་ལ་ཡང་རྒྱ་མཚོ་ཡོམ་པ་ནང་བཞིན་གྱི་འགྱུར་ལྡོག་ཆེན་པོ་ཕྱིན་པ་འདི་ལ་ཡང་མི་མང་པོ་གཅིག་བློ་འཚབ་ཞེ་པོ་བྱས་པའི་རྗེས་ལ་ཡིན་ན་ད་དེ་རིང་ཁ་སང་ད་ཞི་ཅིན་ཕིང་བྱེད་སྟངས་ཀྱིས་ཧ་ལམ་མང་པོ་གཅིག་གི་ཡིན་ན་ད་འདིའི་ལྟ་བ་འདི་ལ་ཡང་འགྱུར་ལྡོག་ཕྱིན་རྗེས་ད་དཔེར་ན་ཆ་བཞག་པ་ཡིན་ན་འདིའི་སྔོན་ལ་ཡང་རྒྱ་ནག་གི་འཛིན་སྐྱོང་བྱེད་སྟངས་ཀྱི་ཁྱད་ཆོས་གཙོ་བོ་ཟོག་རེད་འདི་ག་རེ་རེད་ཟེར་ན་རྩོད་པ་འདི་ཞེ་པོ་བརྒྱབ་མ་དགོས་བྱས་ལས་ཀ་བྱེད་དགོས་དེ་གས་ཁྲག་ཁྲག་ཁྲག་བྱས་མགྱོགས་པོ་བྱས་སྤུས་དག་པོ་བྱས་ཨ་ནི་དེ་འདྲས་ཚར་གྱི་ཡོད་ཟེར་གྱི་ཡོད་རེད་པ་ད་ཡིན་ན་ལས་ལམ་ལུགས་དེ་ཚོ་ནང་ལོགས་ལ་ཡང་སྐྱོན་ཞེ་པོ་ཅིག་ཡོད་རེད་མི་གཅིག་གི་དབང་ཐང་ཆེན་པོ་ཞེ་པོ་བྱས་ཁོས་ལས་ཀ་ནོར་འཁྲུལ་བྱས་པ་ཡིན་ན་ལས་ད་ཚང་མ་ལོག་གིས་ནོར་འཁྲུལ་རེད་ཤག་བྱས་ལབ་མ་ནུས་པ་བྱས་བྱས་ད་ཁོ་དམངས་གཙོ་དེ་འདྲས་མེད་དུས་ལས་ཀ་ནོར་འཁྲུལ་ཆེན་པོ་དེ་སྔོན་མ་སི་ཏཱ་ལིན་སྐབས་བྱས་ལེ་ཉིན་སྐབས་བྱས་མའོ་ཙེ་ཏུང་སྐབས་བྱས་དེ་ཚོ་མང་པོ་ཞེ་པོ་བྱས་རེད་ད་དེ་བར་སྐབས་ཅིག་ཁོ་ཚོས་ཁྱད་གསོད་བྱེད་ཐུབ་པའི་བཟོ་འདྲ་བྱུང་སོང་ཨ་ད་ཡིན་ན་དེ་རིང་ཁ་སང་ཞི་ཅིན་ཕིང་དབང་ཐང་ཆེན་པོ་ཞེ་པོ་བྱས་ཚུལ་བ་ད་ཉེ་དུས་དཔེར་ན་ཆ་བཞག་ན་ཏོག་དབྱིབས་ནད་དུག་སྔོན་འགོག་བྱེད་ཡག་གི་ད་དར་གྱི་རྒྱ་ནག་ནང་ལོགས་ལ་ཡང་སྒོ་རྒྱག་དམ་དྲག་བྱས་བྱས་མི་དེ་སྒང་ག་ལོག་ཁང་པའི་ནང་ལ་བཅུག་དེ་ཚོ་བྱེད་ཡག་དེ་ཚོ་གང་ནས་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཀྱི་སྐྱོན་ཆ་ཅིག་ཡོད་རེད་པ་ད་དེ་ག་སྒང་ག་ལོག་ཞི་ཅིན་ཕིང་གི་དཔེར་ན་ཆ་བཞག་ན་དེའི་སྔོན་ཁོ་དགེ་མཚན་གྱི་ཆ་དེ་མང་པོ་ཞེ་པོ་ཅིག་བསྟན་ཐུབ་ཡོད་པ་ཡིན་ན་ད་ཞི་ཅིན་ཕིང་སྐབས་དེ་འདིའི་སྐྱོན་ཆ་དེ་ག་དེ་ཞེ་པོ་ཅིག་མར་སྟོན་ཐུབ་བྱས་ད་རྒྱ་ནག་ནང་ལོགས་ཚོ་ཉག་ཉལ་གཅིག་པོ་མ་རེད་ད་འཛམ་གླིང་སྒང་ག་ལོག་བལྟས་བསྡད་ཡོད་རེད་དེ་འདྲས་སོང་ཙང་འཛམ་གླིང་ནང་ལོགས་དེ་རིང་ཁ་སང་སྐད་ཆ་དྲིས་པ་ཡིན་ན།

ཨ་མི་རི་ཀ་དང་ད་རྒྱལ་ཁབ་ནུབ་ཕྱོགས་རྒྱལ་ཁབ་ཁ་ཤས་ཀྱིས་འབད་བརྩོན་བྱས་རྗེས་མཐུན་གྲོགས་ཀྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང། མཉམ་རུབ་ཐོག་ནས་ལས་ཀ་བྱེད་དགོས་འདུག་ཟེར་བྱས་ལབ་པའི་སྐབས་ཡིན་ན་འདིའི་སྔོན་ལ་དཀའ་ངལ་ཆེན་པོ་ཞི་འཇོག་རེད་ད་ཐང་མོ་ལོག་གི། སོ་སོའི་རྒྱལ་ཁབ་དང་རྒྱ་ནག་བར་དེ་ལ་གི་ཚོང་འབྲེལ་ཁེ་ཕན་དང་དེ་འདྲས་ཀྱི་ཐོག་ནས་ཡིན་ན་དཀའ་ངལ་ཆེན་པོ་ཞེ་པོ་ཅིག་ཡོད་རེད་ད་ཡིན་ནའི་ལས་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཞི་ཅིན་ཕིང་གིས་ལས་ཀའི་བྱེད་སྟངས་དང་ལྷག་པར་དུ་ཁོ་ཚོས་སྤི་ཁའི་ཕྱི་འབྲེལ་ལས་དོན་དེ་ཚོ་ཞེ་པོ་ཅིག་འུར་སྒྲ་ཚ་པོ་དང་ཨང་ངར་རྒྱལ་ཚ་པོ་ད་དཔེར་ན་ཆ་བཞག་ན་ཉེ་དུས་རང་དབྱིན་ཇི་གི་གྲོང་ཁྱེར་མན་ཆེ་སི་ཊར་དེ་ནང་ལོགས་ལ་རྒྱ་ནག་གི་གཞུང་ཚབ་ལས་ཁུངས་དེ་ནང་ནས་ཕྱི་ལོགས་ལ་ཡར་ངོ་རྒོལ་བྱེད་གར་ཡོང་མཁན་ཧོང་ཀོང་གི་མི་འདི་ད་ཚུར་ཟིན་བྱས་ཉེས་རྡུང་བཏང་བྱེད་ཡག་གི་གནས་ཚུལ་འདི་ལྟར་ལས་ཀ་འདིའི་རིགས་བྱེད་སྟངས་དེ་ཚོ་ཡིན་ན་ཞེ་པོ་ཅིག་མང་པོ་བྱེད་དུས་ད་ནུབ་ཕྱོགས་རྒྱལ་ཁབ་དམངས་གཙོའི་རྒྱལ་ཁབ་དེ་ག་གཅིག་པོ་མ་ཡིན་པར་ཐ་ན་འདིའི་སྔོན་ལ་རྒྱ་ནག་དང་འབྲེལ་བ་ཡག་པོ་འོ་ཙམ་ཡོད་པའི། གཅིག་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་དང་དེ་མ་ཡིན་པའི་རྒྱལ་ཁབ་སྐྱོ་པོ་དང་དེ་སྔོན་རྒྱ་ནག་གི་རོགས་རམ་བྱེད་སའི་རྒྱལ་ཁབ་ལ་ཏིན་ཨ་མེ་རི་ཀན་གྱི་རྒྱལ་ཁབ་དེ་ཚོ་དང་ཨ་ཧྥེ་རི་ཀན་རྒྱལ་ཁབ་དང་དེ་ཚོ་མང་པོ་ཞིག་རྒྱལ་ཁབ་དེ་ཚོའི་མང་པོ་ཞིག་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་དང་རྒྱང་དཔེ་རིང་རུ་ཕྱིན་མ་ཟད་ནུབ་ཕྱོགས་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡ་ད་དེ་རིང་ཁ་སང་རྒྱ་ནག་ལ་ཁ་གཏད་བཅག་ཡག་གི་ཁོ་ཚོའི་ཐབས་ཇུས་དང་ལས་དོན་དང་དེ་ཚོ་སྒང་གའི་ནང་ལོགས་ལ་ཡ་ཡིན་ན་དེ་སྔོན་དང་མ་འདྲ་བའི་ལས་ཀ་བྱེད་བདེ་རུ་ཞེ་པོ་ཅིག་ཕྱིན་ཡོད་ས་རེད། བྱེད་སྟངས་འདི་ཚོ་ཚང་མ་ལོག་ཡིན་ན་ཞི་ཅིན་ཕིན་གྱི་ལས་ཀ་བྱེད་སྟངས་འདི་ལ་བརྟེན་བྱས་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་མཐུན་སྒྲིལ་ཡོང་ཡག་ལ་ཡ་གང་ལྟར་ཕན་ཐོགས་ཞེ་པོ་བྱུང་ཡོད་ཟེར་བྱས་ད་ཕྱོགས་གསུམ་ཆར་ཐོག་ནས་བལྟས་པ་ཡིན་ན་གཅིག་བྱེད་དུས་ཙམ་པ་ད་ད་ལྟའི་ཞི་ཅིན་ཕིན་གྱི་བྱེད་སྟངས་དེ་ཚོ་དངོས་གནས་ཉེན་ཁ་ཆེན་པོ་ཅིག་དོག་པ་དམག་འཁྲུག་འདིར་ལངས་བྱས་པ་ཡིན་ན་ཞེ་པོ་ཅིག་སྡུག་གི་རེད་འདི་ག་འདྲ་ཡིན་ན་ད་རྒྱ་ནག་ནང་ལོག་ལ་ཡ་ཞི་ཅིན་ཕིན་གྱི་བྱེད་སྟངས་འདིའི་འོག་ལ་ཡ་མི་དངོས་གནས་དུང་ཕྱུར་མང་པོའི་འཚོ་བའི་གནས་སྟངས་ལ་ཡ། དཀའ་ངལ་ཆེ་རུ་ཆེ་རུ་འགྲོ་རྒྱུ་ཡིན་པ་གཏན་འཁེལ་བ་ལ་ལྷག་པར་དུ་རྒྱ་ནག་ནང་ལོག་གི་མི་མང་གི་རང་དབང་ཐོབ་ཐང་དང་དེ་ཚོ་ཡིན་ན་དེ་སྔོན་དང་བསྡུར་བ་ཡིན་ན་ད་སྡུག་རུ་འགྲོ་རྒྱུ་ཡིན་པ་ཧ་ལམ་གཏན་རེ་འཁེལ་བ་དེ་ཚོ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་ད་གནས་ཚུལ་སྡུག་པོ་རང་རེད་དེ་ལགས་ཡིན་ནའི་ཕྱོགས་གཞན་པ་ཞིག་ནས་ད་ད་ལྟ་དེ་ནང་ལོག་ལ་ངས་དེ་རིང་ངོ་སྤྲོད་ཞུ་ཡག་གི Bret Stephens གཙོ་བོ་བྱས་པའི་ཨ་མི་རི་ཀའི་ནང་ལོག་དཔྱད་བརྗོད་པ་དང་ཉམས་ཞིབ་པ་དེ་ཚོ་ཁག་ཅིག་ཚོས་བྱས་པ་ཡིན་ན། ཨ་མི་རི་ཀའི་ཁེ་ཕན་ངོས་ནས་དང། ཡང་ནུབ་ཕྱོགས་རྒྱལ་ཁབ་ཀྱི་དམངས་གཙོ་དང་རང་དབང་རྒྱལ་ཁབ་དེ་ཚོའི་ངོས་ནས་ཀྱི་ཁེ་ཕན་རྒྱང་དུ་ཀུན་ནས་བསམ་པ་བཏང་བ་ཡིན་ན། ཞི་ཅིན་ཕིང་གི་བྱེད་སྟངས་འདི་ཚོས་རྒྱ་ནག་དམར་ཤོག་གི་གདོང་རིས་ངོ་མ་དེ་མར་གསལ་པོ་སྟོན་བྱས། སྟོན་པའི་རྐྱེན་གྱིས་མི་ཚོས་འདི་ལ་ཡ་ངོས་འཛིན་གསལ་པོ་ཐུབ་བྱས་རྒྱ་ནག་བཀག་འགོག་བྱེད་ཡག་ཡིན་ནི་རེད་རྒྱ་ནག་ཁོ་རང་ཚོས་འགྲན་རྩོད་བྱེད་ཡག་ནུས་པ་དེ་ཚོ་ཉམས་ཡག་ཡིན་ནི་རེད་དེ་ཚོ་ག་འདྲ་བལྟས་པ་ཡིན་ན་ལགས། གང་ལྟར་ཞི་ཅིན་ཕིང་གི་བྱེད་སྟངས་དེ་ཚོ་ཡིན་ན་ཡག་པོ་རེད་ཟེར་བྱས་རྗེས་ད་ག་འདྲ་ཡག་པོ་རེད་ཟེར་ཡག་རེད། འདིའི་ཐོག་ནས་བཟང་ཕྱོགས་ཀྱི་དེ་མཐོང་ཉན་མང་པོ་ཞིག་འདུག་སྟངས་འདི་དཔེར་ཆ་བཞག་ན Bret Stephens གྱི་རྩོམ་འདིའི་མཐའ་མ་དེ་ལ་ཁོ་རང་གིས་བྲིས་ཤག། ཞི་ཅིན་ཕིང་གི་བྱེད་སྟངས་འདི་ཚོའི་རྐྱེན་པས། ཨ་མི་རི་ཀའི་ནང་ལོགས་ད་ལྟ་ང་རང་ཚོར་འཕྲད་བཞིན་པའི་དཀའ་ངལ་འབྱོར་བ་འདི་ཚོ་ཁོ་སེལ་ཡག་ལ་ཁེ་ཕན་ཐོགས་ཀྱི་མ་རེད་ཨ་མི་རི་ཀའི་ནང་ལོགས་ལ་ཡ་དེ་རིང་ཁ་སང་སྤྱི་ཚོགས་ནང་ལོགས་ལ་ཡ་ཆབ་སྲིད་ཀྱི་ལྟ་བའི་ཐོག་ལ་ཡ་འཐེན་འཁྱེར་ཞེ་པོ་བྱུང་བསྡད་ཡོད་རེད་དེ་ཚོ་མུ་མཐུད་བསྡད་ཀྱི་རེད་ཨ་མི་རི་ཀའི་ནང་ལོགས་ཀྱི་སྲིད་དོན་པ་དང་འགོ་ཁྲིད་འདི་ཚོའི་ལས་ཀ་བྱེད་སྟངས་མ་འགྲིག་པ་དང་འདི་འདྲ་མང་པོ་འབྱོར་དེ་ཚོ་ཡིན་ན་མུ་མཐུད་བྱས་ཡིན་དོ་སྡུག་རུ་སྡུག་རུ་འགྲོ་མདོག་ཁ་པོ་རེད་དེ་ཚོ་ཚང་མ་ཡོང་གི་རེད་དེ་ལགས། ཡིན་ནའི་ལགས། ད་ཞི་ཅིན་ཕིན་གྱི་བྱེད་སྟངས་འདི་ཚོའི་རྐྱེན་པས། ད་ད་ལྟའི་དུས་ཚོད་འདི་ལ་ཡ་མི་ཚོས་ཨ་མི་རི་ཀས། གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དང། དམངས་གཙོའི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡ་འཚོ་བ་སྐྱེལ་ག། ཡང་ན་ཞི་ཅིན་ཕིན་གྱི་དབང་བསྒྱུར་ལ་ཡོད་པའི་རྒྱ་ནག་འདིའི་འོག་ལ་ཡ་འཚོ་བ་སྐྱེལ་ག་ཟེར་ན། ད་མི་མང་ཆེ་ལ་ཡ་འདོད་སྐྱེ་ས་ཡིན་ན་དང་པ་དེ་ཡིན་པ་གསལ་པོ་ཆགས་བསྡད་ཡོད་རེད་ཅེས་བྱས་ཁོ་རང་གིས་རྩོམ་འདིར་བྲིས་ཤག། ཅེས་བྱས་ད་དེ་རིང་ང་ཚོའི་ཕར་སྐྱེལ་སྐྱེལ་དབྱུག་ལས་རིམ་འདི་ད་ག་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།